ལྟ་བ་ལ་བདག་གིས་བསྣུན་པ་དངོས་གནས་དྲང་གནས་ཀྱི་ཅིག་བདག་མགོ་ནས་འཕངས་ནས་ད་ལྟ་ང་རང་ཚོའི་ཨ་མདོ་ཕྱོགས་ནས་རེད་འདི་ནང་བཞིན་གྱི་རོགས་པ་མང་ཆེ་བ་བྱེད་ཡས་འདི་ད་ནི་ཁོ་རང་ཚོས་ང་རང་ཚོ་སྐུ་ཞབས་དགེ་འདུན་པ་ཁྱོད་རྐྱང་གཅིག་ཤུགས་རྒྱུགས་ཆེན་པོ་བྱེད་པ་ནི་འདི་དངོས་གནས་དྲང་གནས་ད་ཁོ་རང་ཚོ་ཡུལ་ཤུལ་གྱི་མི་མང་དུ་འདི་ད་ཧང་སང་དགོས་པ་རེད་འདི་ད་རོགས་རམ་ཤུགས་ཆེན་པོ་བྱེད་འདི་ང་ཡི

ད་དགེ་འདུན་པ་ཐོན་པ་ཡིན་ན་ཐོན་རྒྱུ་ཡིན་ན་ཐོན་པ་ཡིན་པ་ཡིན་ན་སྐབས་དེ་དུས་ཐོན་ཚར་བའི་རྗེས་ལ་ཨ་མི་མང་ཚོ་ལ་ཡང་མྱུར་སྐྱོབ་ཀྱི་ལས་དོན་ཐད་ལ་འཐུས་ཤོར་འདྲ་བོ་འདི་དཀའ་ངལ་ག་རེ་བྱུང་ཡོད་ན། ད་བྱེད་སྟངས་ཀྱི་ད་ཅིག་ཡུལ་ཤུལ་ས་གནས་ཀྱི་ལྟེ་བ་རང་ལ་ཅིག་ག་ས་ག་ནས་མི་མང་པོ་ཅིག་འཛོམས་ཡོང་དུས་ཙམ་པ་ལ་ཡང་ད་ཅིག་ས་ཆ་ག་རྒྱ་འདྲ་བོ་ཆུང་ཆུང་བྱས་མི་མང་འདི་ཚོས་ཞུ་བཞུར་དཀའ་ངལ་ཞེ་པོ་ཅིག་འཕྲད་དུས་ཙམ་པ་ལ་དེ་ནས

གྲོངས་ཚར་བའི་ཉི་མ་ཁ་ཤས་ཀྱི་རྗེས་ལ་ད་ལྟ་དེའི་སྐུ་གདུང་མེ་མཆོད་ཞུ་བའི་སྐབས་ལ་ད་མི་གྲངས་འབོར་ག་ཚོད་ཡོད་པ་དང་དེ་དུས་ཁོ་ལ་མི་མང་ཆགས་ལ་དར་ཆགས་ལ་ཞུ་དུས་ཙམ་པ་ལ་ཡང་གཅིག་ཁོ་རང་ཚོ་ཁ་ཅིག་དེ་ནི་ཉིས་སྟོང་འདྲ་བོ་ཡོད་ཁ་ཅིག་ནི་གཅིག་སྟོང་འདྲ་བོ་འདི་འདྲ་ཤོད་མཁན་མང་པོ་བྱུང་དེ་ཏན་ཏན་གྱི་ངས་གསལ་བོ་ཞིག་ཞུ་ཐུབ་མ་སོང།
ལགས་སོ། ཨ་ནི་ད་ཧོང་ཀོང་གི་གསར་འགྱུར་འགོད་མཁན་ལ་སོགས་པ་མང་པོ་ཅིག་གིས་ད་སྐྱེ་དགུ་མདོ་ལ་ས་ཡོམ་བྱུང་པའི་སྐབས་སུ་བོད་མི་ཚོས་ཀྱི་སེམས་པའི་ཚོར་སྣང་སྟོན་སྟངས་དེ་ཚོ་དེའི་སྔོན་ལ་ཟི་ཁྲོན་གྱི་ས་ཡོམ་བྱུང་པའི་སྐབས་སུ་དང་རྦད་དེ་མ་འདྲ་བར་བོད་མི་ཚོས་རྦད་དེ་ད་ངུ་དེ་ངུ་གི་འདུག་ཡིན་ནའི་ལས་དེ་ཁ་ཅིག་གིས་སེམས་སྡུག་མདོག་ཤུགས་ཆེན་པོ་ཟི་ཁྲོན་བྱུང་པའི་སྐབས་སུ་དང་མི་འདྲ་ཞེ་པོ་ཅིག་འདུག་དེ་ཚོ་གང་ག་བོད་པའི་ནང་པའི་ཆོས་ཀྱི་བསམ་བློ་བཏང་སྟངས་ཀྱི་ཁྱད་པར་ཅིག་མེད་འགྲོ་ཟེར་བྱས་གནས་ཚུལ་མང་པོ་ཞིག་ཐོན་སོང་ཇི་ལྟར་བླ་མ་པདྨ་ལགས་ཕ་གིར་ཕེབས་དུས་ད་ནང་མི་གྲོངས་མང་པོ་ཞེ་པོ་ཅིག་ཡོད་རེད་པ་ཁོང་ཚོའི་ཀྱི་སྡུག་བསྔལ་དེ། ཆེན་པོ་ད། ག་འདྲས་ཅིག་ག་ཚལ་བྱས་གཟིགས་སོང། ཁྱེད་རང་གིས་ད་ཅིག་ཁོ་རང་ཚོ་གི་དངོས་གནས་དྲང་གནས་ཀྱི་ད་ཅིག་ཁོ་རང་ཚོ་མི་དམངས་འདི་ཚོ་གི་ད་ཅིག་མི་དམངས་འདི་ཚོ་ཡིན་ན་དངོས་གནས་དྲང་གནས་ཀྱི་ད་ཅིག་ས་ཡོམ་རྒྱག་དུས་ཙམ་པ་ལ་མི་མང་པོ་ཅིག་གི་ད་ཅིག་ཅང་ངོ་ཤེས་ང་ལ་འདི་འདྲ་བཤད་དུས་ཙམ་པ་ལ་དཔེར་ན་ཅིག་སྤྱིར་བཏང་གི་མི་གཞན་པ་གི་དཀའ་ངལ་མྱངས་པ་དང་ང་རང་ཚོ་བོད་མི་རིགས་འདི་ཚོ་གི་ད་དཀའ་ངལ་མྱངས་དུས་ཙམ་པ་ལ་ཚོར་བ་དེ་ཁག་ཁག་རེད་ཤག། ཁོ་ཚོ་ལ་འདི་ག་ཟེར་གི་ཅིག་སེམས་ནང་ལ་ཅིག་སྡུག་པོ་དེ་འདྲ་ཅིག་ཨ་ཨ་ག་སོང་ཅིག་དཀའ་ངལ་འདྲ་བོ་སེམས་ནང་ལ་དེ་ཚོར་བ་འདྲ་བོ་ཅིག་དངོས་གནས་དཀའ་ངལ་འདི་འདྲ་མྱོང་སོང་ན་ཡང་ཅིག་སེམས་དེ་དཀའ་ངལ་འདི་འདི་འདྲ་ཅིག་ཁོ་རང་ཚོ་ཧ་གོ་ནས་འདི་ནང་བཞིན་དུ་དང་འདྲ་བོ་ཅིག་མི་གཞན་དང་མ་འདྲ་བ་འདི་འདྲ་དེ་འདུག་ཟེར་འདི་འདྲ་འདྲ་བོ་བཤད་མཁན་ཅིག་འདུག་ཨ་ཁ་ཤས་ཤིག་ཟེར་ན་ནི་ད་དངོས་གནས་དྲང་གནས་ཅིག་ད་ཅིག་ག་སོ་ཁ་ཤས་དཔེར་ན་ཆ་བཞག་པ་ན་ཁ་ཤས་ཡིན་ན་དགེ་འདུན་པ་གྲོངས་པ་འདི་ཚོ་གི་ཕ་མ་འདི་ཚོ་གིས་ལབ་ཡ་ད་ང་ཡི་བུ་གཉིས་གྲོངས་རེད་ཟེར་གྲོངས་པ་དེ་རང་དངོས་གནས་དྲང་གནས

གསང་བ་འདི་འདྲ་བོ་བྱུང་སོང། ལགས་སོ་དེ་ནས་ཅིག་སྐབས་དེ་དུས་གནས་ཚུལ་མང་པོ་ཅིག་ཐོན་ཡ་བྱས་པ་ན་མི་མང་ཚོས་ས་ཆའི་འོག་ནས་ད་ཅ་ལག་ཤུལ་ལྷག་དེ་ཚོ་སྔོག་པའི་སྐབས་སུ་རྦད་དེ་ལག་པས་སྔོག་བྱས། གཙོ་ཆེ་བ་ད་རྩ་བའི་བླ་མ་ཚོའི་སྐུ་པར་ལ་སོགས་པ་དང་ཕྱག་དཔེ་ལ་སོགས་པ་ད་བོད་མིའི་ནམ་རྒྱུན་ནས་དད་པ་ཤུགས་ཆེན་པོ་བྱེད་སའི་ཅ་ལག་དེ་ཚོ་སྔོན་ལ་སྔོག་པ་འདུག་ཟེར་བྱས་གནས་ཚུལ་གསར་འགྱུར་ཁག་ནང་ཐོན་སོང། ལམ་དཔལ་མོ་ལགས་ཀྱི་ཕི་ཁེ་ཡ་འདི་འདྲ་བོ་བཟི་ཡོད་ར་མི་མང་ཚོ་བེ་ལག་དཔེ་ངོ་བོ་དགེན་ལྕེ་ལགས་ཤུལ་བསྟེན་ཚུ། ཅོ་ར་མང་ཆེ་བ་ལག་པ་རྐྱང་རྐྱང་བྱེད་མ་མི་མང་སོ་སོ་རང་གི་ལག་པ་རང་གི་ངོ་འདི་འདྲ་བྱེད་དེ་ནི་ཁ་ཤས་ད་ལྟ་འབྲོག་ས་ལ་སྡོད་ནི་འདི་ཚོ་རྒྱ་ས་ལ་སྡོད་ནི་འདི་ཚོ་ད་ཁ་ཤས་ད་དེ་རྒྱ་ས་ལ་དེ་ཡུལ་ཤུལ་ལ་ཡུལ་ཤུལ་ལ་སྡོད་ཡག་གི་ཁང་པ་ཚང་མ་ས་ཡོམ་ཐེབས་ད་ལྟ་ནང་གི་ཅ་ལག་ཆ་ཚང་སོ་སོ་རང་གིས་བཏོན།

སྔོན་མ་ནས་ནི་གནམ་གྲུ་ཐང་ཡོད་མ་རེད་ད་ལྟ་འདི་ཡུལ་ཤུལ་ལ་ཡང་སྐྱེ་དགུ་མདོ་ལ་གནམ་གྲུ་ཐང་བཟོས་ཚར་ནས་དངོས་གནས་བྱས་ན་འདི་ཅི་འདྲ་འཁྲུག་པ་ལ་ཁོ་རང་ཚོ་གོན་ཆས་འདྲ་བོ་དེ་འདྲ་བྱེད་ཡ་རེད་བཞག་ཡིན་ནའང་ཡིན་ནའང་གོན་ཆས་མ་སྤྲོད་རྗེས་བརྩམས་པ་ལ་ཡང་ད་ལོ་ས་ཡོམ་བརྒྱབ་ཚར་བའི་རྗེས་ལ་ཡང་ཨ་ནི་ངེས་པར་འདི་ཚོ་ཆ་ཚང་ད་ནང་ཡུལ་ཤུལ་ནས་མ་ཟི་ལིང་རེ་ག་བོ་བཏང་གི་ན་གནམ་གྲུ་ནང་ལ་ནད་པ་དང་ཉི་མ་རེ་རེ་གནམ་གྲུ་བདུན་བརྒྱད་དགུ་འདི་འདྲ་བྱས་ནས་ནད་པ་དང་ནད་གཡོག་རེ་ཆ་ཚང་དབོར་འདྲེན་བརྩམས་པ་འདྲ་མོ་ཊ་ནང་ལ་ཐང་ཅིག།